འདི་ག་ལེ་ཚན་གྱིས་ཨ་མི་རི་ཀ་མངའ་སྡེ་གཅིག་སྒྲིལ་རྒྱལ་ཁབ་ནང་གི་ནོར་གནག་གསོ་སྐྱོང་བྱེད་མཁན་འབྲོག་པ་ཁག་ཅིག་སྐོར་ལ་སྙན་སྒྲོན་ཞུས་པའི་གྲས་ལས། ཐེངས་འདིར་ཨ་རིའི་མངའ་སྡེ Kansas ནང་ལ་ཡོད་པའི Bow Creek འབྲོག་པ་ཟེར་བའི་སྐོར་ལ་སྙན་སྒྲོན་ཞུ་གི་ཡིན། འབྲོག་པ་དེའི་བདག་པོ་དང་རྒྱལ་སྤྱིའི་གཡག་སྐྱིད་སྡུག་ཚོགས་པ་ཡི་ཚོགས་གཙོ Stephanie David ནི་སེམས་ཅན་གསོ་སྐྱོང་བྱེད་མཁན་གྱི་ཁྱིམ་ཚང་ཞིག་ནང་འཚར་ལོངས་བྱུང་ཡོད་པ་དང། སྤྱི་ལོ་ཉིས་སྟོང་གཉིས་ལོ་ལ་ཁོང་དང་ཁོང་གི་ཁྱོ་ག་ཡིས་གཡག་ཉར་རྒྱུ་འགོ་བཙུགས་ཡོད་པ་རེད། ད་ལྟ་ཁོ་ཚོ་ནི་ཨ་རིའི་ནང་གཡག་མང་བའི་གྲས་ཀྱི་འབྲོག་པ་ཞིག་ཆགས་འདུག། ང་ཚོ་དང་གཡག་མང་ཉུང་འདྲ་ཙམ་ཡོད་པའི་རེ་གཉིས་ཞིག་ཡོད་རེད། Colorado ལའང་འབྲོག་པ་ཞིག་ཡོད་རེད་ལ་དེ་ང་ཚོ་དང་འདྲ་པོ་རེད། ལེ་ཚན་སྔོན་མ་ནང་བརྗོད་ཚར་བ་ལྟར་ཁོ་ཚོ་ལ་ད་ལྟ་ནོར་ནག་བརྒྱ་དང་དེའི་གྲས་སུ་འབྲི་བདུན་ཅུ་དོན་གྲངས་ཤིག་ཡོད་པ་རེད། སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གྲངས་ནང་དུ་ཨ་མི་རི་ཀའི་མངའ་སྡེ་གཅིག་སྒྲིལ་རྒྱལ་ཁབ་ནང་ལ་ཐོག་མར་གཡག་གསོ་སྐྱོང་བྱེད་མཁན་མགོ་བཙུགས་པ་ནས་བཟུང་སྟེ་ད་ལྟ་ཉུང་མཐར་ལ་ཡང་འབྲོག་པ་ཉིས་བརྒྱ་ཙམ་ཟིན་ཚར་ཡོད་པ་དང། ལེ་ཚན་སྔོན་མ་ནང་ལ་སྙན་སྒྲོན་ཞུས་པའི་འབྲོག་པ Springbrook གྱིས་གཙོ་བོ་སེམས་ཅན་གསོན་པོ་བཙོང་རྒྱུ་དེ་གཙོ་བཟུང་མཛད་ཀྱི་ཡོད་པ་ལྟར།

ཨ་རིའི་ཤར་གྱི་མཚོ་ཁའི་ཁུལ་དུ་ཡོད་པའི་ཟ་ཁང་མང་པོ་ལ་བཙོང་གི་ཡོད། དེ་བཞིན་ས་ཁུལ་དུ་ཡོད་པའི་ཞིང་པའི་ཁྲོམ་རའི་ནང་ལ་བཙོང་མཁན་ཚོ་ལ་ཡང་ཤ་གཏོང་གི་ཡོད། དེ་བཞིན Denver ནང་ལ་ཡོད་པའི་ཟ་ཁང་ཁག་ནང་ལ་བཙོང་གི་ཡོད། དེ་བཞིན་དུ་རྟག་པར་ཉོ་མཁན་མི་སྒེར་པ་མང་པོ་ཡོད། ཁོ་ཚོ་ཡིས་གླང་ཤ་དང་མ་ཧེའི་ཤ་ལས་གཡག་ཤ་དགའ་པོ་བྱེད་ཀྱི་འདུག།

ཁོང་གིས་བཤའ་རྒྱུའི་ནོར་ནག་མང་ཆེ་བ་ཕོ་ཡིན་པ་དང་དེ་ཡང་བེའུ་རྣམས་ལོ་གཅིག་དང་ཕྱེད་ཀ་ཟིན་དུས་བྱ་ལེན་པ་དང། དེ་རྗེས་ལོ་གཉིས་དང་ཕྱེད་ཀ་ནས་གསུམ་ཙམ་ཟིན་མཚམས་ལ་བཤའ་གི་ཡོད་པ་རེད། ཨ་མི་རི་ཀའི་ནང་གི་མི་རྣམས་ཀྱིས་ཤ་སྙི་མོ་ལ་དགའ་པོ་བྱེད་ཀྱི་ཡོད་པར་བརྟེན་ནས་བ་ཕྱུགས་དང་ནོར་ནག་རྣམས་ལོ་ཆེན་པོ་མ་ཆགས་གོང་ནས་བཤའ་གི་ཡོད་པ་གཅིག་རེད། དེ་བཞིན་ཁོང་གིས་ཐུལ་མ་སྤྱོད་པ་ཡག་པོ་མེད་པ་དང་རྒྱུད་པ་ཡག་པོ་མེད་མཁན་ཡོང་ན་བཤའ་གི་ཡོད་ཟེར་གྱི་འདུག།

ང་ཚོས་ཤད་ཐེངས་རེ་རེ་རྒྱག་གི་ཡོད། དེ་རྗེས་ང་ཚོས་གྲུ་གུ་བཟོས་ནས་གྱོན་ཆས་འདྲ་མིན་བཟོ་མཁན་གྱི་ལས་ཀ་བྱེད་མཁན་བུད་མེད་ཅིག་ཡོད། དེ་བཞིན་ཁོ་ཚོ་ཡིས་གཡག་འགྲེམས་སྟོན་བྱས་ནས་གཡག་སྤུས་ཀ་ཡག་སྡུག་བསྡུར་བའི་ལས་འཆར་གྱི་ནང་ལ་མཉམ་ཞུགས་མཛད་ཀྱི་ཡོད་པ་དང། དེའི་བརྒྱུད་ནས་གཡག་ཉོ་མཁན་མང་དུ་འགྲོ་གི་ཡོད་པ་རེད། ཁོང་གིས་མུ་མཐུད་ནས་བརྗོད་པ་ལྟར་ན། མི་མང་པོ་ཡིས་རང་གི་ས་ཆ་ཡི་ཁྲལ་ཆུང་དུ་གཏོང་བའི་ཆེད་དུ་གཡག་ཉོ་གི་ཡོད་པ་དང། དེ་ཡང་གཡག་བདག་པོ་རྒྱག་རྒྱུ་ལ་ལས་སླ་པོ་ཡོད་པ་ལ་བརྟེན་ནས། གལ་ཏེ་ཁོ་ཚོ་ལ་གཡག་ལྔ་དྲུག་ཙམ་ཡོད་ན། ཁྲིམས་ཐོག་ནས་ཁོ་ཚོ་འབྲོག་པ་ཡིན་པའི་ཐོབ་ཐང་རག་ནས། རང་གི་ས་ཆ་ལ་ཁྲལ་ཆེན་པོ་སྤྲོད་མི་དགོས་པ་ཆགས་ཀྱི་ཡོད་པ་རེད་འདུག། གསན་མཁན་རྣམ་པ་ཚོ་གོང་དུ་ཁྱེད་ཀྱིས་ཉན་པ་དེ་ནི། ཨ་མི་རི་ཀའི་ནང་ལ་གཡག་གམ་ནོར་གནག་གསོ་སྐྱོང་བྱེད་མཁན་འབྲོག་པ་ཇེ་མང་དུ་འགྲོ་བཞིན་ཡོད་པའི་གནས་ཚུལ་ལས